བོད་སྐད་ཁྲིད་རྒྱུན། དགེ་སློང་གིས་ཉམས་ཁྲིད་མ་ཐུབ་ཀྱང་ཟ། ཉམས་ཁྲིད་འདྲ་པོ་གནང་ཐུབ་ཀྱི་མེད་པ་ཡིན་ན་ཡང། འདི་ནི་ཁྲིད་རྒྱུན་ཙམ་མ་ཞུས་ན་ཆད་པར་དོགས་ནས་ཉིན་གཅིག་དགེ་སློང་དང་མཇལ་འཛོམས་སྐབས། ད་ཆ་ཞལ་ལུང་ལྷོ་བརྒྱུད་ཀྱི་ཁྲིད་རྒྱུན་བཞུགས་པ་ཉིད་ལས་མེད་པས་འདིའི་རྒྱུན་ཆད་ན་ཤིན་ཏུ་ཕངས་པས་ཉིད་ནས་རྒྱུན་ཙམ་ཞིག་ངོས་ལ་གནང་ན་སླར་ངོས་ནས་ལུང་རིགས་ཀྱིས་བརྒྱན་ཏེ་རྒྱས་པར་ཕར་ཕུལ་ཆོག་ཞུས་པར་ཟ། དགེ་སློང་གིས་བདག་ལྟ་བུ་ག་ལ་འབུལ་ནུས་ཞེས་གནང་མི་ནུས་ནུས་ཀྱི་ཁུལ་མཛད་ཅིང་ཟ་རྗེས་སུ་གནང་བའི་སྐབས་མན་ངག་ཟབ་ལ་འདྲིལ་བ་མྱོང་ཐོག་འབའ་ཞིག་ནས་གནང་པས་རྗེ་བློ་བཟང་སྦྱིན་པ་ཧ་ལས་པའི་ཚུལ་མཛད་དེ་ངས་ཁོང་ལ་ཕར་འབུལ་རྒྱུ་ཡིན་ཞུས་པ་ངོ་ཚ་བ་འདུག་གསུངས། ངོ་ཚ་བ་འདུག་ཁོང་བཀའ་གདམས་མན་ངག་པའི་དགེ་བཤེས་ཆེན་པོ་རེད་ཅེས་བསྔགས་བརྗོད་མཛད།

དགེ་བཤེས་ཆེན་པོ་རེད་ཅེས་བསྔགས་བརྗོད་མཛད། རྗེ་བློ་བཟང་སྦྱིན་པ་ཡང་ཞི་ལྷག་གི་ཏིང་ངེ་འཛིན་ཁྱད་པར་ཅན་རྙེད་ཅིང། ལུས་དཀྱིལ་གྱི་སྒོ་ནས་གྲུབ་པ་རྙེད་པ་ཞིག་རེད་གསུངས། འདི་དྭགས་སྨད་བང་རིམ་ཆོས་སྡེར་གཏན་བཞུགས་མཛད་ཅིང་རྗེ་སྐལ་བཟང་བསྟན་འཛིན་འདིའི་སྐུ་མཆེད་ཆུང་བ་ཡིན་པས། རྗེ་བློ་བཟང་སྦྱིན་པའི་སྐུ་མཆེད་ཆུང་བ་རྗེ་སྐལ་བཟང་བསྟན་འཛིན་ཞུ་ཡ་ལམ་རིམ་གྱི་ཡང་བླ་མ་བརྒྱུད་པ་རེད་བང་སྒྲིག་ནས་ཆུང་བ་ཡིན་པས། དྭགས་སྟོད། ལྷ་སྡིངས་རི་ཁྲོད་དུ་བཞུགས་པར། རྗེ་བློ་བཟང་སྦྱིན་པ་ལྷ་སྡིངས་རི་ཁྲོད་དུ་ཕེབས་དགོས་ཡང་ཡང་ཞུས་ཀྱང་ཕེབས་མ་ཐུབ་པར་རྗེས་སུ་མཉམ་བཞག་གི་ངང་ནས་གཟིགས་པས། རི་ཁྲོད་ཀྱི་ཕྱི་ནང་ཀུན་གསལ་བར་གཟིགས། ཐེངས་གཅིག་སྐལ་བཟང་བསྟན་འཛིན། སྐུ་མདུན་དུ་ཕེབས་པར་ཟ། ངས་ཁྱོད་ཀྱི་རི་ཁྲོད་ལ་བལྟས་པས་ཚང་མ་མཐོང་བྱུང་ཞེས། ཁང་པའི་གཡས་གཡོན་གྱི་ཤིང་ཤུག་པ་ཚུན་ཆད་ཡོད་ལུགས་ཞིབ་ཏུ་གསུངས། ཁྱོད་ཀྱི་ཀ་ཕིབས་ནང་དུ་དཀར་པོ་ཆེན་པོ་ཞིག་འགུལ་ཙམ་འགུལ་ཙམ་བྱས་པ་ཞིག་འདུག་པ་དེ་ཅི་ཡིན་གསུངས་རེད་དེ་ནི་རས་ཡོལ་རླུང་གིས་བསྐྱོད་པས་འགུལ་ཙམ་བྱས་པ་མཉམ་བཞག་གི་ངང་ནས་གཟིགས་པར་འདུག། དེའི་གཅུང་སྐལ་བཟང་བསྟན་འཛིན་ལ་གནང། ད་བློ་བཟང་སྦྱིན་པ། དེ་ནི། རྗེ་སྐལ་བཟང་ཏིང་འཛིན། གཅུང། སྐལ་བཟང་བསྟན་འཛིན་ལ་གནང། དེ་ཡང་འདི་ནི། ད་ལྟ་དེར་བ་སྐལ་བཟང་བསྟན་འཛིན་ལ་གནང་གཅུང། སྐུ་མཆེད་ཆུང་བ་ལས་དེ་ཡང་མདོ་སྔགས་ཀྱི། གྲུབ་པའི་གོ་འཕང་མཐོན་པོར་གཤེགས། བཀའ་ཆོས་གནང་སྐབས་སྤྱན་ཡུལ་ནས་འོད་ཟེར་དཀར་པོ་རེ་སྤྲོས་ཏེ་གཟིགས་ད་རྗེ་སྐལ་བཟང་བསྟན་འཛིན་ཞུ་ཡ་དེ། བཀའ་ཆོས་གནང་པའི་སྐབས་ན་ཡང། སྤྱན་ཡུལ་ནས་འོད་ཟེར་དཀར་པོ་རེ་རེ་སྤྲོས་ནས་འགྲོ་ད། གཡས་སྐོར་དང་གཡོན་སྐོར་བྱས་ནས། སློབ་མའི་ཚོགས་ལ། སློབ་མའི་ཚོགས་ལ་གཡས་བསྐོར་གཡོན་བསྐོར་དུ་བྱས་ཏེ། བྱེད། རོ་ད། འོད་ཟེར་གྱི་བའི་གསུང་དབང་དྲག་པོ་གནང། བཀའ་ཆོས་གྲོལ་རན་པའི་ཁ་ཐུག་ལ། ཨཱ་ནི་ཡང། སླར། གྲོལ་རན་པ་ན་སླར་ཐིམ་པ་སོགས་ཡང་ཡང་མཇལ་བ་བྱུང། བཀའ་ཆོས་གནང་བ་དང་གླིང་སྐོར་དུ་ཕེབས་པ་སོགས་དུས་མཉམ་དུ་བྱུང་བས་རྒྱ་མི་རྣམས་ངོ་མཚར་དུ་གྱུར། བླ་མཆོད་ཚོགས་ཞིང་ཡོངས་རྫོགས་ཀྱི་ཞལ་གཟིགས། རྗེ་སྐལ་བཟང་བསྟན་འཛིན་ལ་གཤེགས་དུས་སུ། དགོངས་པ་རྫོགས་པའི་ཁ་ཐུག་ལ་དབུ་ཐོད་ལ་ཡང་རྗེ་བླ་མ་མཆོད་པའི་དེ་ནི་རང་བྱོན་བྱུང་བ། བླ་མ་མཆོད་པའི་རང་བྱོན་བྱུང་བ་ད་ལྟ་ཡང་ལྷ་སྡིངས་རི་ཁྲོད་དུ་གང་ག་གིས་མཇལ་ཡོད་པ་བཞུགས་ཡོད་རེད་གསུངས་པ་རེད། དེས་གྲུབ་དབང་སྐལ་བཟང་མཁས་གྲུབ་ལ་གནང། གྲུབ་དབང་སྐལ་བཟང། གྲུབ་དབང་སྐལ་བཟང་མཁས་གྲུབ་རྗེ། མཁས་གྲུབ་པ་དང། གྲུབ་དབང་སྐལ་བཟང་མཁས་གྲུབ་པ་དེ་ཡིན་པ་རེད། ལ་གནང། འདི་ཡང་དེ་ནི་འཁོར་ལོ་སྡོམ་པའི་སྒོ་ནས་གྲུབ་པ་བརྙེས་པ་ཞིག་ཡིན། རྗེ་སྐལ་བཟང་མཁས་གྲུབ་ད་ལྟ་ང་ཚོ་འདི་ནི་ཆུ་བཟང་གི་རྐང་བ་ཡོད་པ། དེ་སྐྱབས་རྗེ་བདེ་ཆེན་སྙིང་པོའི་རྐང་བ་གཙང་མ་རྣམ་པའི་གང་ན་བཞི་གནང་ས་ཀྱི་དེ་རེད། སྐལ་བཟང་མཁས་གྲུབ་ཀྱིས་གསུངས་གསལ། འདི་ཡི་བི་ཀ། འཁོར་ལོ་བདེ་མཆོག་གི་གྲུབ་པའི་དབང་ཕྱུག་ཆེན་པོ་གཅིག་ཡིན་གསུངས་ཡང་འདི་རེད། དེ་ཡང་འཁོར་ལོ་སྡོམ་པའི་སྒོ་ནས་གྲུབ་པ་བརྙེས་པ་ཞིག་ཡིན་གསུངས། འོ་འདི་རུ་བ་ད། དཔག་མེད་བཀའ་སྔོན་གསལ། འོ་འདི། འཁོར་ལོ་སྡོམ་པའི་སྒོ་ནས་གྲུབ་པ་བརྙེས་པ་ཞིག་ཡིན། དེའི་མདུན་ནས་བདག་གི་སྐྱབས་མགོན་བླ་མ་རིན་པོ་ཆེ་ལ་དྭགས་པོ་བླ་མ་རིན་པོ་ཆེ་ཞུ་ཡག་དེ། དྭགས་པོ་བླ་མ་རིན་པོ་ཆེས་གསན་ཟེར་ད་སྐུ་གོང་མ་དེ་རེད་པ། དེ་དག་ནི་ཞལ་ལུང་ལྷོ་རྒྱུད་ཀྱི་བརྒྱུད་སྲོལ་མདོར་བསྡུས་ཙམ་ཞུས་པ་ཡིན། རྒྱས་པར་རྣམ་ཐར་གྱི་ཡིག་ཆ་ཟུར་དུ་ཡོད་པ་ལས་མཁྱེན་པར་མཛད་དགོས། ཞལ་ལུང་དབུས་རྒྱུད་ནི་ཀུན་གཟིགས་ལྔ་པ་ཆེན་པོས་ཁྲི་ཆེན་སྦྱིན་པ་རྒྱ་མཚོ་ལ་བསྩལ། དེ་ནས་རིམ་བཞིན་བརྒྱུད་དེ་ཁྲི་ཆེན་བློ་བཟང་ལྷུན་གྲུབ་ཀྱི་དྲུང་ནས་རྗེ་བློ་བཟང་སྦྱིན་པས་གསན་མྱུར་ལམ་དམར་ཁྲིད་ནི། ད་དེ་བྱས། ད་ཞལ་ལུང། འཇམ་དཔལ་ཞལ་ལུང་གི་དེ་ནས་བརྒྱུད་པ་ལྷོ་རྒྱུད་དང་དབུས་རྒྱུད་ཟེར་ད་མི་འདྲ་བ་གཉིས་བྱུང་བསྡད་པ། འདི་དེ་ནས། སྐུ་འཕྲེང་བཅུ་གསུམ་པའི་ཁ་ཐུག་ལ་དེ་ནས་སྐྱབས་རྗེ་བདེ་ཆེན་སྙིང་པོ་ལ་བའི་བཀའ་བསྩལ་ཕེབས་ནས། སྐུ་འཕྲེང་བཅུ་གསུམ་པ་རང་དང་དེ་ནས། ཐམས་ཅད་མཁྱེན་པ་ཆེན་པོ་ཞེ་དྲག་མཁས་པ་ཆེན་པོ་རེད་པ། འདི་བརྒྱུད་པ་དེ་མ་མཁྱེན་པ་ད་ཡོང་གི་མ་རེད་དེ། ད། འདི། འོག་གི། མགྲོན་གཉེར། རྣམ་པ་ཚོ་མིན་འགྲོ་ད་དེ་ཚོའི། མ་མཁྱེན་པས་འདྲ་བ་རེ་བྱས་ནས་སྐྱབས་རྗེ་བདེ་ཆེན་སྙིང་པོས་བཀའ་སྩལ་གནང་ནས་ལྷོ་བརྒྱུད་ཟེར་དེ་ག་ནས་བྱུང་བ་རེད་དབུས་བརྒྱུད་ག་འདྲ་རེད་ཟེར་བཀའ་སྩལ་མ་གནང་ཤ་རེ་གནང་ཡག་ཨོ་དེ་ནས་འདི་རེད་འདི་རེད་འདི་རེད་ཟེར་ཡག་རྒྱུ་མཚན་ཆ་ཚང་ཡག་ཞུས་བྱས་སྐྱབས་རྗེ་བདེ་ཆེན་སྙིང་པོའི་མཛད་རྣམ་ཨོ་ད་དེ་ནས་དྲུང་ཡིག་བློ་བཟང་རྡོ་རྗེ་གིས་མཛད་བྱས་ཀྱི་འདུག་བ་ཨོ་དེ་རྣམས་ལ་ཆ་ཚང་ཡོག་རེད་ངའི་ད་ལྟ་དགག་ལན།

ཁྲིད་རྒྱུན་ཞུ་མཁན་མ་བྱུང་བར། སྐུ་བགྲེས་ནས་སྤྱན་གྱིས་མ་གཟིགས་པར། ལུང་ཤོག་ལྡེབ་རེ་གཉིས་གལ་ཆེ་གནང་དགོས་ཀྱང། ཡི་གེ་ཤིན་ཏུ་ཆེན་པོ་ཆེད་བྲིས་ཀྱིས་འབུལ་དགོས་པ་ལ། ད་པཎ་ཆེན་བློ་བཟང་ཡེ་ཤེས་མྱུར་ལམ་དམར་ཁྲིད་གསུངས་ནས། ཨ་ནི། འདི་གས། འགྲོ་གི་ད། ཁྲིད་རྒྱུན་ཞུ་མཁན་མ་བྱུང་བར། ཨ་ནི་སྐུ་ཞེ་དྲག་བགྲེས་པོ་ཆགས་ནས་སྤྱན་གྱིས་མི་གཟིགས་པའི་ཚུལ་མཛད་པའི་སྒང་ལ། ཡི་གེ་ཤིན་ཏུ་ཆེན་པོ་ཆེད་བྲིས་ཀྱིས་འབུལ་དགོས་པ་ལ། གྲུབ་མཆོག་རྣམ་རྒྱལ་གྲུབ་མཆོག་བློ་བཟང་རྣམ་རྒྱལ་བྱ་བྲལ་རི་ཁྲོད་འགྲིམས་ནས་བཞུགས་སྐབས། མྱུར་ལམ་གཟིགས་ནས་འདི་ཡི་ཁྲིད་རྒྱུན་ཞུ་མ་ཐུབ་ན་རྗེས་འཇུག་སྐལ་ཞན་དགོངས་ནས་རྡོག་ཁྲེས་ཁྱེར་ནས། བཀྲས་ལྷུན་དུ་བཀྲ་ཤིས་ལྷུན་པོ་རེད་བ། བཀྲས་ལྷུན་དུ་ཕེབས། མགྲོན་གཉེར་བརྒྱུད་ནས་ད་པཎ་ཆེན། བླ་བྲང་གི་དེ་ནས་མགྲོན་གཉེར་བརྒྱུད་ནས། ལྷ་རབས་གསུང་འབུམ་སྤྱི་དང། དེ་ལྟར་མ་བྱུང་ན་ཡང་ཁྱད་པར་མྱུར་ལམ་འདིའི་ཁྲིད་ཞིག་གནང་དགོས་ཞུ་བར་ཟེར། ཁོང་པ་གྲྭ་རྐྱང་ཡིན་པ་དང། ད་གྲུབ་མཆོག་བློ་བཟང་རྣམ་རྒྱལ་གྲྭ་རྐྱང་གི་ཚུལ་བྱས་ནས་ཕེབས་ཡོད་རེད་བ། དེ་ཡིན་ཙང་ཁོང་པ་གྲྭ་རྐྱང་ཡིན་པ་དང། ཞུ་རྒྱུ་ནི་ཞུ་རྒྱུ་ཆེན་པོ་ཞེ་དྲག་དང་གསུང་འབུམ་གྱི་ཆ་ཚང་གི་ལུང་གནང་རོགས་གནང། ཨ་ནི་དཔེ་མྱུར་ལམ་གྱི་ཁྲིད་གནང་རོགས་གནང་ཞུ་རོགས་ཞུ་རྒྱུ་ཆེ་བ་དང། དེ་ནས་པཎ་ཆེན་རིན་པོ་ཆེ་ནི་སྐུ་བགྲེས་ནས་དཔེ་སྤྱན་མི་གསལ་བ་བཅས་མགྲོན་གཉེར་ཧ་ལས་ཏེ། མགྲོན་གཉེར་ཧ་ལས་ཏེ། སྤྱོ་གཤེ་མང་པོ་བཏང། བཀའ་བཀྱོན་མང་པོ་བཏང་བ་རེད་ཟེར་སྤྱོ་གཤེ་ཟེར་ཡག་དེ། བཀའ་བཀྱོན་མང་པོ་བཏང། སླར་ལོག་ནས་ཕེབས། ཡང་ཐུགས་ཀྱིས་མ་བཟོད་པར་སྔར་བཞིན་ཞུ་བ་ལན་གསུམ་གྱི་བར་དུ་བྱས་ཀྱང་མགྲོན་གཉེར་གྱིས་བདག་བཟུང་མ་བྱས་པར། ཨ་ནི། འུ་ཐུག་སྟེ། ངས་ཁྱེད་རང་ལ་ཆོས་གནང་བར་ཞུ་བ་མ་གསོལ་ཅེས། འོ་ད། དེ་ནས། གྲུབ་མཆོག་བློ་བཟང་རྣམ་རྒྱལ་གྱིས་མགྲོན་གཉེར་ལ་རེད། ད་ལྟ་འུ་ཐུག་ནས་ངས་ཁྱེད་རང་ལ་ཆོས་གནང་རོགས་ཞུ་གི་མེད། པཎ་ཆེན་རིན་པོ་ཆེ་ལ་ཡར་སྙན་སེང་ཞུ་རོགས་གྱིས། པཎ་ཆེན་རིན་པོ་ཆེའི་སྙན་དུ་ཞུ་བ་ཞིག་མཛོད་དང་བྱས་པས། ཁོང་ཁྲོ་བཞིན་དུ་ཟེར་ད་ཁོང་ཁྲོ་ཟ་གི་ཟ་གི་མགྲོན་གཉེར་ཆེན་མོ། ཁོང་ཁྲོ་བཞིན་དུ་སྐུ་མདུན་དུ་ཞུས་པར་པཎ་ཆེན་རིན་པོ་ཆེའི་མདུན་ལ་ཞུས་པར་དགྱེས་བཞིན་ཞལ་གྱིས་བཞེས་ཏེ། ཨོ་ད་པཎ་ཆེན་རིན་པོ་ཆེ་གིས་ཞལ་བཞེས་གནང་བཞག་རེད་ལམ་སང་ཨོ་དགྱེས་བཞིན་དུ་འགྲིག་རེད་གསུངས། རྐྱེན་གྱིས་མི་གཟིགས་པའི་ཚུལ་སོགས་མེད་པར་རྫོགས་པར་གནང་བ་རེད་ཅེས་བདག་གི་བླ་མ་རིན་པོ་ཆེས་ཡང་ཡང་གསུངས། འོན་ཀྱང་རང་རེའི་བརྒྱུད་པ་བློ་བཟང་རྣམ་རྒྱལ་ཡོངས་གྲགས་སུ་མ་བཞུགས་ད་ལྟ་ལམ་རིམ་བླ་མ་བརྒྱུད་པའི་འདི་ནང་ལོགས་ལ། བླ་བརྒྱུད་ནང་ལོགས་ལ་བློ་བཟང་རྣམ་རྒྱལ་གྱི་མཚན་ཡོད་མ་རེད། དེ་ཚེ་རང་རེའི་བརྒྱུད་པས། རང་རེའི་བརྒྱུད་པར་བློ་བཟང་རྣམ་རྒྱལ་ཡོངས་གྲགས་སུ་མ་བཞུགས་སའི་རང་རེའི་བརྒྱུད་པ་རྗེ་ངག་དབང་བྱམས་པ་ནས་རིམ་བཞིན་བརྒྱུད་ཚུལ་སྦྱོར་ཆོས་སྐལ་བཟང་མགྲིན་རྒྱན་དུ་གསལ་བ་ལྟར་ཡིན། དེ་དག་ནི་མཛད་པ་པོའི་ཆེ་བ་རགས་བསྡུས་ཙམ་ཞུས་པ་ཡིན་ཞིང་བླ་སློབ་ཚང་མ་བྲེལ་བ་མེད་པར་རྒྱས་པར་བྱས་ན། དེ་ནི་བླ་མ་ཡོངས་འཛིན་རིན་པོ་ཆེས་ཁ་སང་ཞུས་པ་ཡིན། བླ་མ་ཡོངས་འཛིན་རིན་པོ་ཆེའི་གསུང་གི་བླ་བརྒྱུད་རྣམ་ཐར། པོད་གཉིས་བཞུགས་པ། ད་སྟོད་ཆ་དང་སྨད་ཆ་གཉིས་བཞུགས་པ། ལྟར་འཆད་དགོས་ཞེས་བདག་གི་བླ་མ་རིན་པོ་ཆེས་གསུངས་ཞེས་གསུངས། དེ་ལྟར་ད་ལམ་འཆད་མ་ཐུབ་ཀྱང་ཕྱག་དཔེ་བླུས་ནས་རྒྱུན་དུ་བཀླགས་ཏེ་རྣམ་ཐར་རེ་རེའི་མཇུག་ཏུ་འང་དཔལ་ལྡན་བླ་མ་ཁྱེད་སྐུ་ཅི་འདྲ་དང་སོགས་སྨོན་ལམ་འདེབས་ཤིང་རྗེས་སུ་ཡི་རང་བསྒོམ་དགོས་ཞེས་གསུངས། ད་ཉིན་གསུམ་པ་སྟེ། ཉིན་གསུམ་པར། ཇི་སྐད་དུ་མགོན་པོ་ཞི་བ་ལྷས་དལ་འབྱོར་འདི་ནི་ཤིན་ཏུ་རྙེད་པར་དཀའ་སྐྱེས་བུའི་དོན་སྒྲུབ་ཐོབ་པར་གྱུར་པ་ལ་གལ་ཏེ་འདི་ལ་ཕན་པ་མ་བསྒྲུབས་ན་ཕྱིས་ནས་ཡང་དག་འབྱོར་པར་ག་ལ་འགྱུར་ཞེས་གསུངས་པ་ལྟར་རང་ཅག་རྣམས་ཀྱིས་དལ་འབྱོར་གྱི་ལུས་རྟེན་འདི་ལྟ་བུ་རྙེད་པའི་སྐབས་འདིར་ཚེ་འདིའི་བདེ་སྐྱིད་ཙམ་ལ་ཆགས་ནས་དགྲ་འདུལ་གཉེན་སྐྱོང་སོགས་དུད་འགྲོས་ཀྱང་ནུས་པ་དེ་འདྲ་ལ་མགོ་མི་འཁོར་བར་དུད་འགྲོ་ལས་ཁྱད་ཞུགས་པའི་འཇིག་རྟེན་ཕྱི་མ་ཕན་ཆད་ལ་ཕན་ངེས་ཀྱི་ཆོས་ཤིག་མ་བྱས་ན་ཕྱིས་ནས་འདི་ལྟ་བུའི་ལུས་རྟེན་ཐོབ་དཀའ་བས་ད་རེས་ལན་གཅིག་རྙེད་པའི་སྐབས་འདིར་ནན་ཏན་དུ་བྱེད་དགོས། དེ་ཡང་ཆོས་བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་ཉམས་སུ་ལེན་པ་ལ་རག་ལས་པས་དེས་ན་བདག་གིས་མ་སེམས་ཅན་གྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱ། དེའི་ཆེད་དུ་བྱང་ཆུབ་ལམ་གྱི་རིམ་པའི་གདམས་པ་ཟབ་མོ་ཉན་ནས་ལེགས་པར་ཉམས་སུ་ལེན། སྙམ་པའི་བྱང་ཆུབ་ཀྱི་སེམས་ཀྱི་ཀུན་སློང་ལེགས་པར་གསལ་བཏབ་ནས་གསན་པར་ཞུ། དེ་ཡང་གང་གསན་པར་བྱ་བའི་ཆོས་ནི་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སར་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། ཤིང་རྟ་ཆེན་པོ་ཀླུ་སྒྲུབ་དང་ཐོགས་མེད་གཉིས་ཀྱི་ལམ་སྲོལ། དཔལ་མཉམ་མེད་ཇོ་བོ་ཆེན་པོ་དང་ཁམས་གསུམ་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་སྙིང་པོའི་གནད་ཐམས་ཅད་མ་ཚང་བ་མེད་པ་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་གྱི་རིམ་པར་བསྒྲིགས་པ་བྱང་ཆུབ་ལམ་གྱི་རིམ་པའི་ཉམས་ཁྲིད་མདོར་བསྡུས་སུ་བྱས་པ་ལ་ཞེས་སོགས་སྔར་ཉིན་ལྟར་གསུངས། ད་ཁ་སང་འདི་ཁ་ཐུག་ནི་མ་ཉི་མ་རྟག་པ་ནི་ཆོས་གསུངས་པའི་སྒང་ལ་མར་གསུང་སྲོལ་ཡོད་རེད་འདི་ས་བཅད་དེ། འདི་ནི་ཤིང་རྟ་ཆེན་པོ་ཀླུ་སྒྲུབ་ཐོགས་མེད་གཉིས་ཀྱི་ཟེར་གྱི་འདུག་པ་འོ་འདི་ཉི་མ་རྟག་པ་མ་བླ་མའི་གསུང་ཡག་གི་ཞལ་རྒྱུན་རེད། བྱང་ཆུབ་ལམ་གྱི་རིམ་པའི་ཉམས་ཁྲིད་མདོར་བསྡུས་སུ་བྱས་པ་ལ་ཞེས་སོགས་སྔར་ཉིན་ལྟར་གསུངས། དེ་ལ་ས་བཅད་ཀྱི་དབང་དུ་བྱས་ན་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ལ་བཞི་སོགས་དངོས་གཞི་ས་བཅད་སྔར་བཞིན་སོང་ནས། ད། ཆོས་ཁུངས་བཙུན་པར་བསྟན་པའི་ཕྱིར་མཛད་པ་པོའི་ཆེ་བ་སོགས་བཞི་ཡོད་རེད་བ། གསུངས་ནས། ཨ་ནི་ས་བཅད་དང་པོ་ནི་ཁ་སང་ཕན་ལ། ས་བཅད་དང་པོ་དེ་མཛད་པ་པོའི་ཆེ་བ་དེ་རེད། དེ་ད་ཁ་སང་ཕན། ད་ཐང་གའི་ཡིན་ཞེས་དེ་ཚར་སོང་བ། ས་བཅད་དང་པོ་ནི་ཁ་སང་ཕན་ལ་ཞུས་པ་བཞིན་སྟོན་པ་སངས་རྒྱས་ནས་རིམ་པར་བརྒྱུད་དེ་བྱུང་ཚུལ། ཕྱིས་ནས་ལམ་རིམ་དང་བསྟན་རིམ་སོགས་མང་དུ་བྱུང་ཡང་རྩ་བ་ལམ་སྒྲོན་ཉིད་ལ་བརྟེན་པ་ཡིན་ཚུལ་སོགས་བསྐྱར་བཤད་མདོར་བསྡུས་གསུངས་ནས། རྒྱས་པ་ནི་ལམ་རིམ་བླ་མ་བརྒྱུད་པའི་རྣམ་ཐར་ལྟར་ཡིན། དེའི་ཁ་སང་གི་བཤད་པ་རྣམས་ལ་བསྐྱར་བཤད་མདོར་བསྡུས་གསུངས་ནས་དེ་རིང་ས་བཅད་གཉིས་པ་གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ་འདི་ཞུ་བ་ལ་བྱང་ཆུབ་ལམ་གྱི་རིམ་པ་འདི་ཆེ་བ་བཞི་དང་ཁྱད་ཆོས་གསུམ་གྱི་སྒོ་ནས་གཞུང་གཞན་ལས་ཁྱད་དུ་འཕགས་ཏེ། དེ་ཡང་ཆེ་བ་བཞི་ནི། ད་རྩ་བའི་ས་བཅད་བཞི་ན་ནི། དང་པོ་དེ་ཆ་ཚང་ཚར་སོང་ང། ད་ཆེ་བ་གཉིས་པ། ས་བཅད་ད་དེ་རིང་ས་བཅད་གསར་པ་གཅིག་སླེབས་པ་རེད། འོ་ད། འདི་ནི།

དེ་ག་རེ་ཟེར་ན་ད་བྱང་ཆུབ་ལམ་གྱི་རིམ་པ་འདི་གུས་པ་བསྐྱེད་པའི་ཕྱིར་ཆོས་ཀྱི་ཆེ་བ་འདི་ཞུ་བ་ལ་བྱང་ཆུབ་ལམ་གྱི་རིམ་པ་འདི་ཆེ་བ་བཞི་དང་ཁྱད་ཆོས་གསུམ་གྱི་སྒོ་ནས་གཞུང་གཞན་ལས་ཁྱད་པར་དུ་འཕགས་ཏེ། ད་ཆེ་བ་བཞི་དེ་ག་རེ་ཟེར་ན་དེ་ཡང་ཆེ་བ་བཞི་ནི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ་ཟེར་བ་དེ་རེད། ད་དེའི་དོན་དག་དེ་རྗོད་བྱེད་ལུང་གི་བསྟན་པ་འགལ་མེད་དུ་རྟོགས་པ་དང་བརྗོད་བྱ་རྟོགས་པའི་བསྟན་པ་འགལ་མེད་དུ་རྟོགས་པའི་ཆེ་བ་ཟེར་ད་ནང་གསེས་ཕར་ཕྱེ་གི་ཡིན་ན་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ་ཟེར་ཡ་དེ་འགལ་བ་མེད་པར་རྟོགས་ཡ་དེ་ལ། རྗོད་བྱེད་ལུང་གི་བསྟན་པ་འགལ་བ་མེད་པར་རྟོགས་སྟངས་གཅིག། བརྗོད་བྱ་རྟོགས་པའི་བསྟན་པ་འགལ་བ་མེད་པར་རྟོགས་སྟངས་གཉིས་ཡོད་རེད་འོ་དེ་རེད་བ། དེ་ཡིན་ཙང་བསྡོམས་ན་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ་ཟེར་གཅིག་དང། ད་གཉིས་པ་དེ་རྒྱལ་བའི་གསུང་རབ། དཔེར་ན་འདི་རེད་བ་ད་གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ། དེ་ག་རེ་ཟེར་ན་རྒྱལ་བའི་གསུང་རབ་བཀའ་སྡེ་སྣོད་གསུམ་མ་ལུས། རེད་བ་ད། འདུལ་བའི་སྡེ་སྣོད་མངོན་པའི་སྡེ་སྣོད་མདོ་སྡེའི་སྡེ་སྣོད་གསུམ་ནང་ལ་མ་འདུས་པ་གཅིག་ཡོད་མ་རེད་བ་གསུང་རབ་བྱས་ཙང་རྒྱལ་བའི་གསུང་རབ་བཀའ་སྡེ་སྣོད་གསུམ་མ་ལུས། དེ་ནས་གསུམ་མ་ལུས་པ། དེ་ནས་གདམས་ངག་ཏུ་འཆར་བའི་ཆེ་བ།

ད་རྗེས་ནས་ཡོང་གི་རེད་བ་རྙེད་པའི་ཆེ་བ། ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བའི་ཆེ་བ་སྟེ་བཞི་རྣམས་ཡིན། དེ་ལ་དང་པོ་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ་དང་ལྡན་ཏེ། ད་བྱང་ཆུབ་ལམ་གྱི་རིམ་པ་འདི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ་དང་ལྡན་པ་རེད་པས་ཟེར་ན་རེད་ལྡན་པ་ཡིན་ཏེ། ལྡན་ཏེ། ད་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཟེར་ཡ་གི་བསྟན་པ་ཟེར་ཡ་གི་ད་དོན་དག་བསྟན་པ་ནི་རྒྱལ་བའི་གསུང་རབ་རྣམས་ཡིན་གསུངས་པ་རེད། ད་ལུང་གི་བསྟན་པ་དེ་འགལ་མེད་དུ་རྟོགས་སྟངས་དེ་ནི་རྒྱལ་བའི་གསུང་རབ་རྣམས་ཡིན། དེ་ཡང་རྩ་ཤེས་ཀྱི་འགྲེལ་པ་དབུ་མ་རྩ་བ་ཤེས་རབ་ཀྱི་འགྲེལ་པ་སློབ་དཔོན་ལེགས་ལྡན་འབྱེད་ཀྱིས་མཛད་པ་ཤེས་རབ་སྒྲོན་མེའི

ཞེས་སོ། ལེགས་ལྡན་འབྱེད་ཀྱིས་མཛད་པ་ཤེས་རབ་སྒྲོན་མེའི་རྒྱ་ཆེར་འགྲེལ་སྤྱན་རས་གཟིགས་བརྟུལ་ཞུགས། སྡུག་བསྔལ་ཡོངས་སུ་ཤེས་པར་བྱ་བ་དང། ལས་ཉོན་གྱིས་བསྡུས་པའི་ཀུན་འབྱུང་སྤང་བར་བྱ་བ་དང། འགོག་པ་མངོན་སུམ་དུ་བྱ་བ་དང། ལམ་བསྒོམ་པར་བྱ་བའི་ཚུལ་དག་ལས་ཕྱིན་ཅི་མ་ལོག་པར་སྟོན་པ་སྟེ། བཅོམ་ལྡན་འདས་ཀྱི་གསུང་རབ་ཅེས་བྱ་བ་ཡིན་ནོ་ཞེས་པ་ལྟར་དང། ད་དེ་ཐམས་ཅད་བརྗོད་བྱར་བསྟན་པའི་རེད་པ་ཨ་ནི་གསུང་རབ། འདི་ནི་བདེན་པ་བཞི་ལ་སོགས་པ། བརྗོད་བྱར་མཛད་པའི་ད་གསུང་རབ་མཐའ་དག། འདི་ནི་བཅོམ་ལྡན་འདས་ཀྱི་གསུང་རབ་ཅེས་བྱ་བ་ཡིན་ནོ་ཞེས་པ་ལྟར་དང། དེ་ཐམས་ཅད་འགལ་མེད་དུ་རྟོགས་པ་ནི། གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་གོ་བ་སྟེ། འགལ་བ་མེད་པ་ནི་གཞི་མཐུན་ཡོད་པ་ལ་ཟེར། རེད་རེད་པ་ད་སྤྱིར་བཏང། འགལ་བ་ཟེར་དུས་གང་ལ་ཟེར་ན་ཐ་དད་ཀྱི་གཞི་མཐུན་མི་སྲིད་པ། དེའི་ལྡོག་ཕྱོགས་དེ་གཞི་མཐུན་ཡོད་པ་རེད་པ། དེ་ཡིན་ཙང་གསུང་རབ་ཐམས་ཅད་འགལ་བ་མེད་ཟེར་དེ་ག་རེ་ཟེར་ན་གཞི་མཐུན་ཡོད་པ་ལ་ཟེར། ཟེར་བས་ཐེག་པ་ཆེ་ཆུང་དང། འདུལ་བ་དང་སྔགས་སོགས་ལ་སྒྲས་ཟིན་ལ་འགལ་བ་ལྟར་སྣང་ཡང། དོན་དུ་གང་ཟག་གཅིག་འཚང་རྒྱ་བའི་གཙོ་བོ་དང། དེ་སྒྲུབ་པའི་ཡན་ལག་འབའ་ཞིག་ཡིན་པས་མི་འགལ་བ། གང་ཕྱིར་རྒྱལ་བའི་གསུང་རབ་མཐའ་དག། གང་ཟག་གཅིག་འཚང་རྒྱ་བའི་མཐུན་རྐྱེན་ཆ་རྐྱེན་ལ་འགལ་བ་མེད་པ་རེད། གང་ག་དགོས་ཀྱི་ཡོད་པ་ཅིག་རེད། དེ་རེད་མ་གཏོགས་གསུང་རབ་ཚོ་ཕར་ཡིན་ཚུར་ཡིན། མངོན་པ་དེ་འདུལ་བ་རེད་འདུལ་བ་དེ་མངོན་པ་རེད། རེད་པ་དེ་གཞི་མཐུན་ཡོད། རེད་པ་ད། སྡེ་སྣོད་གསུམ་ཕར་ཡིན་ཚུར་ཡིན་འདྲ་བ་ཡིན་ཟེར་དེ་འདྲ་དེ་གསུང་གི་ཡོད་མ་རེད་པ་མདོ་དེ་སྔགས་རེད་སྔགས་དེ་མདོ་རེད་གསུང་གི་ཡོད་མ་རེད་པ་ད་ཚང་མ་ལོ་གང་ཟག་གཅིག་འཚང་རྒྱ་བ་ལ་གང་ག་འཛོམས་དགོས་ཡ་མཐུན་པ་རེད་པ་ད། གང་ག་པའི་རེད་པ་ད་འཚང་རྒྱ་བ་ལ་ཕི་གས་ཕི་གས་འཚང་རྒྱ་བ་ལ་དགོས་ཡ་དེ་ཁ་ཤས་མི་དགོས་ཡ་མེད་པ་གང་ག་ཕི་གས་ད། འདི་རེད་གཞི་མཐུན་རེད་འདུག་བ་དགའ་བ་མེད་པ། དེ་ཅིག་ཡིན་པ་ད། གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་གོ་བ་སྟེ། དཔེར་ན་འདི་རེད་པ་ད། གསུང་རབ་ཀྱི་ཞིབ་པ། དེ་ཐམས་ཅད་འགལ་མེད་དུ་རྟོགས་པ་ནི་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་གོ་བ་སྟེ། འགལ་བ་མེད་པ་ནི་གཞི་མཐུན་ཡོད་པ་ལ་ཟེར་བས་ཐེག་པ་ཆེ་ཆུང་དང་འདུལ་བ་དང་སྔགས་སོགས་ལ་སྒྲས་ཟིན་ལ་འགལ་བ་ལྟར་ཟེར་ད་ཚིག་ཟིན་བྱེད་ཀྱི་ཡིན་ན། ཚིག་ཟིན་ཁ་ཐུག་བྱེད་ཀྱི་ཡིན་ན། ཏོག་ཙམ་འགལ་བ་འདྲ་པོ་ཅིག་ཡོད་རེད་པ་ད། དཔེར་ན་མདོའི་འདུལ་བ་དང་མདོའི་ག་དུས་ལ། གཅིག་གཅིག་གཅིག་ཆོག་གི་མ་རེད་གཉིས་གཉིས་ཆོག་གི་མ་རེད་ཟེར་ཡ་གཅིག་མང་པོ་གཅིག་སྔགས་ཀྱི་ག་དུས་ལ་ཨ་ནི་ཆོག་གི་རེད་ཆོག་གི་རེད་གསུངས་བསྡད་པ་འདྲ་བ་ཁ་ཐུག་ལ་བྱས་ན་ད་ཏོག་ཙི་འགལ་འདུ་ཡོད་པའི་བཟོ་འདྲ་ཅིག་ཡོག་རེད་དེ། དོན་དག་གང་ཟག་གཅིག་འཚང་རྒྱ་བ་ལ་འཚང་རྒྱ་བའི་ཉམས་ལེན་དུ་འཁྱེར་བ་ལ་དེ་ཚོ་ཚང་མ་ལ། འགལ་བ་ཡོག་མ་རེད། འོ་འདི་རེད། འགལ་བ་མེད་པ་དེ་གོ་དགོས་ཀྱི་ཡོག་རེད་ད་ཧ་གོ་དགོས་ཀྱི་ཡོག་རེད། འཚང་རྒྱ་བའི་ལམ་གྱི་གཙོ་བོ་དང་དེ་བསྒྲུབ་པའི་ཡན་ལག་འབའ་ཞིག་ཡིན་པས་མི་འགལ་བ། དཔེར་ན་ཚ་བའི་ནད་དྲག་པོ་ཐེབས་པ་ཞིག་ལ། ཚ་ནད་པའི་ཚ་བའི་ནད་ཤུགས་ཆེན་པོ་ཐེབས་པ་ཞིག་ལ། ནད་པ་ཞིག་ལ་ཨ་ནི་སྨན་པས་སྨན་པ་མཁས་པ་གིས་ག་རེ་ཟེར་གྱི་རེད། དེ་ལ་ཨ་ནི་ཚ་བའི་ནད་དེ་ནད་དེ་ལས་ཡར་དྲག་ཡག་གི་དོན་དག་ལ། ནད་པ་དེ་ནད་ལས་དྲག་ཡག་གི་དོན་དག་ལ་སྨན་པ་མཁས་པས་དང་པོ་ག་རེ་ཟེར་གི་རེད་ཟེར་ན་དང་པོ་ཤ་དང་ཆང་སོགས་སྤང་ཟེར་ཤ་མ་ཟ་ཆང་མ་འཐུང་འོ་ད་ནད་དེ་དཔེ་ཚབས་ཆེན་པོ་རེད་ད་ཟེར་ཚ་བའི་ནད་དེ་གི་བི་གའི་ཤ་རང་ཕལ་ཆེར་དེ་ནི་ཡག་པོ་མ་བྱས་ན་སྤྱོད་ལམ་ཡག་པོ་མ་བྱས་ན་ཤི་གི་རེད་ཟེར་ཨ་ནི་དེ་ཡིན་ད་ཤ་མ་ཟ་ཆང་མ་འཐུང་ཟེར་ད་འཛེམ་དགོས་ཡག་མང་པོ་ཡོད་རེད་བ་འོ་དེ་ཟེར་གི་རེད་ཟེར་ཨེམ་ཆི་མཁས་པ་ཅིག་གིས་ཆང་སོགས་སྤང་དགོས་ཟེར་མ་སྤངས་ན་སྲོག་ལ་བསྡོ་ཞེས་སྲོག་གི་ཉེན་ཁ་ཡོད་རེད་ཞེས་བསྟན། ས་སྨན་ཟ་ཟ་ཟ་སྤྱོད་ལམ་དེ་ཚོ་ཡག་པོ་བྱས་བྱས་བྱས་ནས་རྗེས་སུ་ཚ་བ་རི་ཐང་མཚམས་སུ་སླེབས་ནས། རི་ཐང་མཚམས་ཟེར་སྒང་ལ་མཚམས་ནི་རི་བོ་དང་ཐང་གི་བར་མཚམས་ཏེ། ཚ་ནད་དྲག་མ་དྲག་གི་དུས་མཚམས་ལྟ་བུ། ཚ་བའི་ནད་ལ་སྨན་བཏང་བཏང་བཏང་ནས་ད་དྲག་མ་དྲག་གི་མཚམས་དེ། ད་ད་དུང་སྤྱོད་ལམ་ཡག་པོ་བྱས་ན། སྨན་བཅོས་ཡག་པོ་བྱས་ན་ཡར་དྲག། ཡག་པོ་མ་བྱས་ན། ད་དཔེ་མ་དྲག་ཡག་གི་རི་ཐང་མཚམས་ཟེར་འོ་དེ་འདྲའི་གཅིག་གི་ག་དུས་ལ། མཚམས་སུ་སླེབས་ནས་ད་དེ་ནི་རླུང་ཤས་ཆེ་བར་བྱུང་ཅིང་ཟོ་ད། རླུང་ཤས་ཆེ་བར་བྱུང་དུས་ཤ་ཆང་སོགས་བསྟེན་དགོས་པ་ད་བྱས་ན་ཤ་ཟོ། ཆང་འཐུང་མ་གཏོགས་རླུང་ཞེ་དྲགས་འཕར་བསྡད་ཤག་ཟེར་རེད་པ་ད། དེ་འདྲའི་ལབ་གི་རེད་པ་ད་ཨེམ་ཆི་གིས། ཤ་ཟོ་ཆང་འཐུང་བསྟེན་དགོས་པར་སྨྲ་བས་ན་སྨྲ་ཡུལ་ནད་པ་གཅིག་རེད། ཁ་སང་གི་ནད་པ་དེ་ག་རང་རེད་དང་པོ་ཤ་མ་ཟ་ཆང་མ་འཐུང་ཟེར་མང་པོ་བཀག་པ་རེད་ད་གང་ཟག་གཅིག་ལ་ཤ་ཟོ་ཆང་འཐུང་རླུང་གསོས་ཡག་པོ་བྱེད་དགོས་རེད་མ་གཏོགས་རླུང་ཤུགས་ཆེ་འགྲོ་གི་འདུག་ཟེར་ལབ་གི་ཡོད་རེད་སྨན་པ་གཅིག་ལབ་ས་ནད་པ་གཅིག་འོ་དེ་རེད་སྨྲ་ཡུལ་ནད་པ་གཅིག་ལ་སྨྲ་བ་པོ་སྨན་པ་གཅིག་གིས་ཤ་ཆང་ཟ་མི་ཟ་སྨན་པའི་སྐད་ཆ་སྔ་རྟིང་གཉིས་པོ་དེ་འགལ་བ་ལྟར་སྣང་མོད་ཁ་ཐུག་བྱེད་ཀྱི་ཡིན་ན་འགལ་བ་འདྲ་པོར་འགྱུར་བ་དང་ཁ་སང་མ་འཐུང་མ་ཟ་ཟེར་གི་ཟེར་གི་ད་ཡང་ཟ་འཐུང་ལབ་ཡ་དེ་ངང་འདིར་སྣང་མོད་ཀྱང་དོན་དུ་ནད་པ་གཅིག་གསོ་བ་ལ་གཉིས་ཀ་དགོས་པ། ནད་པ་དེ་ནད་པའི་དྲག་པ་ལ་ད་སྨན་པས་ལབ་པ་གཉིས་ཀ་བྱེད་དགོས་ཀྱི་ཡོད་རེད་དུས་ཚོད་དེ་སྔ་ཕྱི་གི་ཐོག་ནས་གཉིས་ཀ་དགོས་པ་མི་འགལ་བ་བཞིན་དུ་ཐེག་པ་ཆེ་ཆུང་དང་མདོ་སྔགས་སོགས་གདུལ་བྱ་སོ་སོའི་ཆེད་ལས་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་ཚང་མ་མི་དགོས་སྙམ་པ་ཡོད་ན་ཡང། དེ་ལྟར་མིན་པར། གདུལ་བྱ་སོ་སོའི་ཆེད་ལས་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་ཚང་མ་མི་དགོས་སྙམ་པ་ཡོད་ན་ཡང་དེ་ལྟར་མིན་པར་གསུང་པ་པོ་གཅིག་གིས་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་གསུངས་པ་སྟེ། དེ་ཡང་སྐྱེས་བུ་ཆུང་འབྲིང་གི་སྐབས་ལ་ཐོག་མར་ཐེག་དམན་གྱི་སྡེ་སྣོད་ནས་བཤད་པའི་མི་རྟག་པ། སྡུག་བསྔལ་སོགས་བསྒོམ་པ་དང་དེ་ལས་ཅུང་ཟད་དྲག་ཏུ་སོང་ནས་སྐྱེས་བུ་ཆེན་པོའི་སྐབས་སེམས་བསྐྱེད་དང། ཕྱིན་དྲུག་སོགས་ཐེག་ཆེན་གྱི་སྡེ་སྣོད་ནས་བཤད་པ་རྣམས་དང་སྔགས་ཀྱི་སྣོད་དུ་གྱུར་ནས། རྡོ་རྗེ་ཐེག་པ་ནས་བཤད་པའི་རིམ་གཉིས་སྤྱོད་པ་དང་བཅས་པ་སོགས་རིམ་བཞིན། རང་ཉིད་ལྟ་བུའི་གང་ཟག་དཔེར་ན་སོ་སོ་ལྟ་བུའི་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་གཞི་མཐུན་པ་ཡིན། སངས་རྒྱས་ཀྱི་རྒྱལ་བའི་པའི་གསུང་རབ་ཚང་མ་ལོག་རང་ལྟ་བུའི་པའི་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་ལ་སྒང་ག་ཡོད་དགོས་ཡག་ཅིག་གཞི་མཐུན་པ།

གདུལ་བྱ་ལ་དཔེ་དོན་དག་མཛད་ཡག་གི་གཙོ་བོ་དེ་ཆོས་བསྟན་ཡག་དེ་རེད། ཆོས་བསྟན་ཡོང་དུས་རང་རང་གི་བི་ཁམས་དང་བསམ་པ་དང་མཐུན་པའི། གདུལ་བྱ་རིགས་ཅན་གསུམ་རང་རང་གི་བསམ་པ་དང་མཐུན་པའི་ལམ་དེ་བསྟན་དགོས་རེད་བ་ཆོས་ལམ་གི་རིམ་པ་དེ་བསྟན་དགོས་རེད་དེ་བསྟན་པ་ལ་ཧ་གོ་དགོས་རེད། རང་རང་གི་ཐར་པ་སྒྲུབ་པའི་ལམ་སྟོན་དགོས་ཤིང་དེ་ཡང་རང་གིས་མ་ཤེས་པར་གཞན་ལ་བསྟན་པར་མི་ནུས་ཏེ། ད་བསྟན་ཡག་གི་ཆོས་དེ་སོ་སོ་གིས་མ་ཤེས་ན་གཞན་ལ་བཤད་ཡག་གལ་ཡོག་མ་རེད་བ་ད།

དེ་ཚད་མ་རྣམ་འགྲེལ་ནང་ལ་ཡོད་རེད། དང་པོ་གཞལ་བྱ་རང་གིས་ངེས་པའི་ཐབས། ངེས་ནས་གཞན་རྗེས་སུ་འཛིན་པའི་ཐབས་གཉིས་སེ། རྩ་བའི་ས་བཅད་ཁོ་རང་གཉིས་ཕྱེ་ནས་ཡོང་དགོས་ཀྱི་འདུག་བ། རྟོག་གེའི་ཚིག་དོན་བརྒྱད་ཡོད་པ་དེ་ཡང་རིག་གོ། དོ་བདག། འོ་འདི་རེད་མངོན་སུམ་དང་ནི་རྗེས་སུ་དཔག་ལྟར་སྣང་བཅས་པ། ག་རེ་ཟེར། སྒྲུབ་ངག་སུན་འབྱིན་དང། དེ་ནས་གཞན་རྟོགས་ཕྱིར་ཟེར་ཡག་ཅིག་གང་ཅེས་མངོན་སུམ་ཡང་དག་ལྟར་སྣང་གཉིས། འོ་དེ་རྗེས་དཔག་ཡང་དག་ལྟར་སྣང་གཉིས། སྒྲུབ་ངག་ཡང་དག་ལྟར་སྣང་གཉིས། སུན་འབྱིན་ཡང་དག་ལྟར་སྣང་གཉིས། ག་རེ་ཟེར་རྟོག་གེའི་ཚིག་དོན་བརྒྱད། འདི་རེད། འདི་རེད། མངོན་སུམ་དང་ནི་རྗེས་སུ་དཔག་ལྟར་སྣང་བཅས་པ་བདག་རིག་ཕྱིར་འོ་དེ་རེད། སུན་འབྱིན་དང་ལྟར་སྣང་བཅས་པ་གཞན་རྟོགས་ཕྱིར། བྱས་ཙང་དང་པོ་གཞལ་བྱ་རང་གིས་ངེས་པའི་ཐབས་ཟེར་ནས་དེ་ཐབས་དེ་རེད། སོ་སོ་གཞལ་བྱ་རང་གིས་ངེས་ཚར་སོང་ན་ཨ་ནི་གཞན་ལ་བསྟན་ཡ། རང་གིས་མ་ངེས་ན་གཞན་ལ་བསྟན་ཡ་མེད་པའོ། དེ་རེད། དེ་འཆད་པ་ནི་དཀའ་བ་ཡིན་ཞེས་གསུངས། དེས་ན་བྱང་ཆུབ་སེམས་དཔའ་ཐེག་པ་གསུམ་གྱི་ལམ་ཤེས་པའི་ལམ་ཤེས་རྒྱུད་ལ་བསྐྱེད་པ་ནི། གཞན་དོན་སྒྲུབ་པའི་ཡན་ལག་ཏུ་ངེས་པར་དགོས་པ། མདོ་ལས་ཀྱང། རབ་འབྱོར་བྱང་ཆུབ་སེམས་དཔའ་རྣམས་ཀྱིས་ནི་ཉན་ཐོས་ཀྱི་ལམ་གང་ཡིན་པ་དང། རང་སངས་རྒྱས་ཀྱི་ལམ་གང་ཡིན་པ་དང་སངས་རྒྱས་ཀྱི་ལམ་གང་ཡིན་པའི་ལམ་ཐམས་ཅད་བསྐྱེད་པར་བྱ་ཞིང་ལམ་ཐམས་ཅད་ཤེས་པར་བྱའོ་ཞེས་དང། རྗེ་བཙུན་བྱམས་པ་མགོན་པོའི་གསུང་བསྟན་བཅོས་མངོན་རྟོགས་རྒྱན་ལས་ཀྱང། ད་འགྲོ་ལ་ཕན་པར་བྱེད་རྣམས་ལམ་ཤེས་ཉིད་ཀྱིས་འཇིག་རྟེན་དོན་སྒྲུབ་མཛད་པ་གང་ཟེར་དེ་རེད། དེ་ལ་དེ་ནི་རྟེན་ཐབས་དགུ་པ་འབྲས་བུ་གསུམ་གྱི་སྒོ་ནས་མཆོད་པ་བརྗོད་སྟངས་འདིར་རྟེན་འགྲོ་ལ་གནས་སྐབས་དང་མཐར་ཐུག་གི་ཕན་པ་སྒྲུབ་པར་བྱེད་པ་བྱང་ཆུབ་སེམས་དཔའ་རྣམས་ཀྱི་ཐབས་ཉན་རང་བྱང་སེམས་ཀྱི། འདི་ནི། ཉན་རང་བྱང་སེམས་ཀྱི་ལམ་གསུམ། ཤེས་པའི་ལམ་ཤེས་ཉིད་ཀྱིས་འབྲས་བུ་འཇིག་རྟེན་གདུལ་བྱ་རིགས་ཅན་གསུམ་གྱི་དོན་སྒྲུབ་པར་མཛད་པ་གང་ཡིན་པ་དང་ཞེས་གསུངས་པ་ལྟར། གཞན། ད་གང་བྱེད་པའི། བྱང་ཆུབ་སེམས་དཔའ་ཚོ་གིས་བཀའི་རོལ་ད། འདི་རེད་ད། ཉན་ཐོས་ཀྱི་ལམ་དང། ཨོ་ད་རང་རྒྱལ་གྱི་ལམ་དང་ཐེག་པ་ཆེན་པོའི་ལམ་ད་ཨ་སྦྱང་སྦྱང། ཨོ་གང་ག་ལ་བསླབ་དགོས་རེད།

རྒྱ་གར་ལ་གྲུབ་མཐའ་བཞི་ཡོད་རེད། བྱེ་བྲག་སྨྲ་བ་ཅིག་ཡིན་ན་བྱེ་བྲག་སྨྲ་བའི་ལུགས་དེ་བཤད་རེད་ད་ཁེ། ཨ་ནི་མདོ་སྡེ། མདོ་སྡེ། མདོ་སྡེ་པ། འོ་དེ་འདྲས་ལ་མདོ་སྡེ་པའི་ལུགས། འོ་སེམས་ཙམ་པ་ཚོ་ལ་སེམས་ཙམ་པའི་ལུགས་དེ་བཤད། བཤད་ཆོག་ཆོག་ཡོད་པ་ཅིག་དགོས་དགོས་ད་དེ་གཞན་དོན་སྒྲུབ་དགོས་དགོས་ཡོད་ན། ཨ་ནི། དབུ་མ་པ་ལ

དེ་ནི་སྐྱོན་གྱི་རིགས་མཐའ་དག་འགོག་ཅིང་ཡོན་ཏན་གྱི་རིགས་མཐའ་དག་སྒྲུབ་པར་བྱེད་པ་ཞིག་དགོས་ལ། སྐྱོན་སྣ་རེ་སེལ་བ་དང་ཡོན་ཏན་སྣ་རེ་བསྐྱེད་པར་མི་བྱེད་པའི་གསུང་རབ་གང་ཡང་མེད་པས་དེ་ཐམས་ཅད་ཐེག་པ་ཆེན་པོའི་ཡན་ལག་ཏུ་ངེས་པར་འདུ་བ་དེ་ལྟར་རེད། དེ་ཡང་ཞིབ་ཏུ་ཕྱེ་ན་རྗོད་བྱེད་ལུང་གི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཚུལ་དང། གང་གིས་མཆན་ལ་འདུ་བ། བརྗོད་བྱ་རྟོགས་པའི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཚུལ་གཉིས་ཡོད་ཅིང། སྔོན་དུ་ཞུས་པ་ལྟར་སྡེ་སྣོད་གསུམ། མདོ་སྡེའི་སྡེ་སྣོད། མངོན་པའི་སྡེ་སྣོད། འདུལ་བའི་སྡེ་སྣོད། ད་མཚན་ཉིད་ལ་སྦྱང་བ་ཡིན་ན་ད་ཕྱིན་འགལ་བ་འདི་ཚོ། རྒྱུད་སྡེ་བཞི་ཞེས་བྱ་རྒྱུད་སྤྱོད་རྒྱུད་རྣལ་འབྱོར་རྒྱུད་རྣལ་འབྱོར་བླ་ན་མེད་པའི་རྒྱུད་སོགས། གསུང་རབ་དགོངས་འགྲེལ་དང་བཅས་པ་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་གཞི་མཐུན་པ་ལས་འགལ་རྐྱེན་དུ་འགྲོ་བ་ཅུང་ཟད་ཙམ་ཡང་མེད་པར་གོ་བ་དེ་ལུང་གི་བསྟན་པ་འགལ་མེད་དུ་རྟོགས་ཚུལ་ཡིན། ད་སོ་སོ་གིས།

རང་སངས་རྒྱས་པ་ལ་དེ་གིས་གནོད་ཀྱི་འདུག་ཟེར་ཡ་གཅིག་ཡོག་མ་རེད་ཕན་ཡ་གཅིག་ཡིན་གཅིག་མིན་གཅིག་དགོས་ཡ་གཅིག་རེད་པ་ཚང་མ་ཉམས་སུ་གསུང་རབ་ཀྱི་དོན་དག་ཚང་མ་ཉམས་སུ་བླང་དགོས་ཡ་གཅིག་ཨོ་དེ་འདྲི་གཅིག་ཧ་གོ་སོང་ན་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ་བསྟན་པ་ཐུ་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ་དེ་བྱང་ཆུབ་ལམ་རིམ་ཁོ་རང་ལ་ཡོག་རེད་པ་ད་དེ་འདྲི་ཡོག་རེད་ད་དེ་སོ་སོས་ཧ་གོ་གོ་རྟོགས་པ་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ་འགལ་མེད་དུ། དེ་ནི་རྟོགས་ཚུལ་ཡིན་གསུང་བ་རེད། དེ་དག་གི་བརྗོད་བྱ་ད་ལུང་གི་བསྟན་པ་འགལ་མེད་དུ་རྟོགས་སྟངས་དེ་རེད་བ་ད་ལུང་གི་བསྟན་པའི་སྐབས་ནས་བསྟན་པའི་བརྗོད་བྱ་ཅིག་ཡོད་རེད་བ་ན་བརྗོད་བྱ་ད་དལ་འབྱོར་རྙེད་དཀའ་འཆི་བ་མི་རྟག་པ་ཟེར་ཡ་འདྲ་བ་ད་བྱང་ཆུབ་ཀྱི་སེམས་སྙིང་རྗེ་ཟེར་ཡ་འདྲ་བ་ད་རེད་བ་ད་ས་བཅུ་ལམ་ལྔ་གསུང་ཡ་འདྲ་བ་དེ་དག་གི་བརྗོད་བྱ་མངོན་མཐོ་ལྷ་མིའི་གོ་འཕང་ཐོབ་བྱེད་ཀྱི་རྒྱུ། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་སོགས་སྐྱེས་བུ་ཆུང་ངུ་དང། བདེན་བཞིའི་འཇུག་ལྡོག་དང་བསླབ་པ་གསུམ་སོགས་ངེས་ལེགས་ཐར་པ་ཐོབ་བྱེད་རྣམས་སྐྱེས་བུ་འབྲིང་དང། སེམས་བསྐྱེད་ཕྱིན་དྲུག་སོགས་ངེས་ལེགས་ཐམས་ཅད་མཁྱེན་པ་ཐོབ་བྱེད་རྣམས་སྐྱེས་བུ་ཆེན་པོའི་ལམ་དུ་བསྡུས་ནས་བརྗོད་བྱ་དེ་ཐམས་ཅད་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་གཞི་མཐུན་པ་ལས་འགལ་རྐྱེན་དུ་འགྲོ་བ་ཅུང་ཟད་ཙམ་ཡང་མེད་པར་གོ་བ་དེ་རྟོགས་པའི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཚུལ་ཡིན། ད་བརྗོད་བྱ་ལུང་གི་བསྟན་པའི་སྐབས་ནས་བསྟན་པའི།

རྟོགས་པའི་བསྟན་པ་དེ་རེད། བརྗོད་བྱ་ལུང་གི་བསྟན་པའི་སྐབས་ནས་གསུངས་པའི་རྟོགས་པའི་བསྟན་པ། ཚུལ་ཁྲིམས་དེ་ནི་གཙོས་པའི། འོ་ད་ཕྱིན་དྲུག་ལ་སོགས་པ་འོ་དེ་ཚོ་ཚང་མ་ལོག། རྒྱལ་བའི་གསུང་རབ་ཀྱི་སྐབས་ནས་གསུངས་པའི་དེ་ནི་བརྗོད་བྱ། བརྗོད་བྱའི་དོན་ཟེར་ན་རེད་བརྗོད་བྱ་ཚང་མ་ལོག། ཨ་ནི་གང་ཟག་གཅིག་འཚང་རྒྱ་བ་ལ་དེ་ནི་མི་མཁོ་བ་མེད་པ། འགལ་བ་མེད་པ།

དེ་དང། རྒོལ་བ་དང་དེ་དང་འདྲ་བ་དང་ཚུལ་ཁྲིམས་དང་ཏིང་ངེ་འཛིན་དང་ཤེས་རབ་དང་ག་རེ་ཡིན་ནའི་སོ་སོ་འཚང་རྒྱ་བ་ལ་དགོས་ཀྱི་ཡོད་རེད་དེ་རྣམས་ལས་གཅིག་མ་ཚང་ན་འཚང་རྒྱ་ཐུབ་ཡ་མེད་པ་འོ་དེ་འདྲི་གཅིག་རེད་དེ་འདྲི་གཅིག་ཧ་གོ་ནས་གང་ག་དེ་ནི་འགལ་བ་མེད་པ་གཞི་མཐུན་དུ་འདུ་བ་ཇི་ལྟར་ཧ་གོ་སོང་ན

དགེ་ཚུལ་སློང་སྒྲུབ་ཡག་གི་སྒྲུབ་ཆོག་ནང་ལ་འདུག་པ། འོ་ད་དགེ་རབ་ཏུ་མ་བྱུང་པ་ལ་སངས་རྒྱས་པ་གཅིག་སུ་ཡང་མ་གསུངས་པས་གསུངས་ཡོད་རེད་དེའི་ནང་ལོགས་ལ། རབ་ཏུ་མ་བྱུང་པ་ལ་སངས་རྒྱས་པ་གཅིག་འདས་མ་འོངས་ད་ལྟ་དུས་གསུམ་སུ་གང་གིས་གསུངས་ཡོད་མ་རེད། སུ་ཡིན་ནའི་སངས་རྒྱས་དུས་རབ་ཏུ་བྱུང་དགོས་རེད། འོ་དེ་རེད། བདེན་བཞི་འཇུག་ལྡོག་དང་བསླབ་འོ་དེ་བཤད། འགལ་རྐྱེན་དུ་འགྲོ་བ་ཅུང་ཟད་ཙམ་ཡང་མེད་པར་གོ་བ་དེ་རྟོགས་པའི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཚུལ་ཡིན། དེ་ཡང་འབྲོམ་ཆོས་ཀྱི་རྒྱལ་པོས།

རྟེན་དང་དུས་སྐབས་དང་དགག་དགོས་ཀྱི་དབང་གིས་སོ་སོར་ཤེས་ནས། མདོ་སྔགས་ཀྱི་བསྟན་པ་ཐམས་ཅད་ཕན་ཚུན་མི་འགལ་ཞིང་གཅིག་གྲོགས་སུ་གཅིག་འགྱུར་བའི། གྲུ་བཞི་ལམ་གྱིས་ཁྱེར་ཤེས་པ་ང་ཡི་བླ་མ་ཞེས། ད་འདིར་བསྟན་པ་ཐམས་ཅད་འགལ་མེད་དུ། བསྟན་པ་ཐམས་ཅད། བསྟན་པ་ཐམས་ཅད་གྲུ་བཞི་ལམ་གྱི་ཕྱིར་ཞེས་པ་ང་ཡི་བླ་མ་ཞེས་འདིར། འབྲོམ་སྟོན་པའི་གསུང་རེད། བསྟན་པ་ཐམས་ཅད། གྲུ་བཞི་ལམ་གྱི་ཕྱིར་ཞེས་པ་ང་ཡི་བླ་མ་ཞེས། འདི་ནི་མཉམ་མེད་ཇོ་བོ་རྗེ་ལ་རེད་བ་ད་ཇོ་བོ་ལ་བསྔགས་པ། གསུངས་པ་ལྟར་རེད། དེ་འདིའི་རྩ་ཚིག་ལྟ་བུ་ཡིན་གསུངས་བ་རེད། བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ་ཟེར་འདི་གི་རྩ་ཚིག་འདྲ་བོ་སྟེ། འབྲོམ་སྟོན་པས་གསུངས་ཏེ། གྲུ་བཞི་ལམ་གྱིས་བསྟན་པ་ཐམས་ཅད་གྲུ་བཞི་ལམ་གྱིས་ཁྱེར་ཤེས་པ་ང་ཡི་བླ་མ། ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་བོད་ལ་མ་ཕེབས་གོང་ལ། འམ་བསྟན་པ་ཐམས་ཅད་གྲུ་བཞི་ལམ་གྱིས་ཁྱེར་ཤེས་མཁན་ཧ་ལམ་དཀོན་པོ་དཀོན་པོ་ཡོད་ད་ཡོད་ཀྱི་རེད་མ་གཏོགས་ཧ་ལམ་ད་དཀོན་པོ་འདྲ་པོ་ཅིག་ཆགས་ཏེ་ཡོད་རེད་འོ་ད་དེ་ཡིན་ཙང་བསྟན་པ་ཐམས་ཅད་འགལ་མེད་དུ་གྲུ་བཞི་ལམ་གྱིས་ཁྱེར་ཤེས་པ་ང་ཡི་བླ་མ་ཟེར་འོ་ད་དེ་འདིའི་རྩ་ཚིག་ལྟ་བུ་ཡིན་འདི་ལ་གྲུ་བཞི་གྲུ་བཞི་ཟེར་དེ་ག་རེད་ཟེར་ན་སྐྱེས་བུ་གསུམ་དང་སྔགས་བཅས་བཞི་ལ་གསུངས་པ་དང་ད་གསུངས་ཚུལ་མི་འདྲ་བ་ཁ་ཤས་ཡོད་རེད་གྲུ་བཞི་དེ་སྐྱེས་བུ་གསུམ་བྱས་སྔགས་བྱས་ནས་དེ་བཞི་ལ་གྲུ་བཞི་གསུངས་པ་དང། ཡང་ན་ཤོ་རྡེའུ་ཇི་ལྟར་འཕངས་ཀྱང་གྲུ་བཞི་ལམ་ལམ་འབྱུང་བ་ལྟར། དཔེར་ན་ཤོ་འདྲ་བོ་འདུག་སེ་དབྱུག་བཞག་ན་ཁོ་ག་སར་དབྱུག་བཞག་ན་གྲུ་བཞི་གྲུ་བཞི་ལམ་ལམ་བྱས་བབས་བསྡད་ཀྱི་རེད་བ་ད་ཨོ་དེ་འདྲ་བོ། དེ་ནི་ཤོ་རྡེའུ་ཇི་ལྟར་འཕངས་ཀྱང་གྲུ་བཞི་ལམ་ལམ་འབྱུང་བ་དང་དམིགས་སྐོར་རེ་རེའི་ནང་དུ་ཡང་ལམ་ཆ་ཚང་བ་རེ་བསྡུས་པའི་དོན་ཡིན་ཚུལ་སོགས་མང་དུ་གསུངས་པ་དེ་ལྟར་བཤད་དུ་ཡོད་མོད། དེ་འདྲའི་བཤད་ཡས་ཡོག་རེད། ཡིན་ན་ཡང་ད་བླ་མའི་གསུང་རྒྱུན་ལ་ག་རེ་ཟེར་ན་བདག་གི་སྐྱབས་མཆོག་དྭགས་པོ་བླ་མ་རིན་པོ་ཆེ་གདན་ཁ་གང་མང། གྲུ་བཞི་ལྟ་བུ་ཞིག་ལིང་གིས་ཁྱེར་བ་ལྟར་གསུང་རབ་དགོངས་འགྲེལ་དང་བཅས་པའི་བརྗོད་བྱ་གང་ཟག་ཅིག་འཚང་རྒྱ་བའི་ཉམས་ལེན་དུ་བསྡུས་ནས། ལིང། ལིང་གིས་ཁྱེར་བ་ལ་ཟེར་བ་ཡིན་ཞེས་གསུངས་པ་དེ་གནད་ཆེ་བ་ཡིན། གྲུ་བཞི་ཟེར་ཡ་དེ། དཔེར་ན་གདན་ཁ་གང་མ་ཟེར་ན་ཁ་གང་ཟེར་ན་གྲུ་བཞི་གི་སྐད་ཆ་རེད་བ། གདན་ཁ་གང། དེ་ལྟར་གདན་ཁ་གང་མ། དེ། འདུག་སེ་ལེན་ཡོང་དུས་སྒང་ལ། དེ་བ་ད་གདན་ཁ་གང་མང་གྲུ་བཞི་ལྟ་བུ།

གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ་ནི། བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་དང་མ་མཇལ་ན་གསུང་རབ་ཐམས་ཅད་གདམས་ངག་ཏུ་མི་འཆར་ཏེ། དེ་ཡང་གདམས་ངག་གི་མཆོག་ནི་རྒྱལ་བའི་གསུང་རབ་དང་དེ་ཡི་དགོངས་འགྲེལ་གཞུང་ཆེན་པོ་རྣམས་ཏེ། གདམས་ངག་གི་མཆོག་ཏུ་གྱུར་པ་དེ་རྒྱལ་བའི་གསུང་རབ་རེད། ཡུམ་དེའི་ནང་ནས་པའི་ཆེས་མཆོག་ཏུ་གྱུར་པ་རབ་དང་ཕུལ་དང་གྱ་ནོམ་པ་པའི་ཡུམ་ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་དེ་རེད། ང་ཚོས་དེ་གའི་འབུམ་དུམ་པ་བཅུ་གཉིས་ཀློག་དེ་ཡལ་འདྲ་བ་འོ་དེ་རྒྱལ་བའི་གདམས་ངག་མཆོག་ཏུ་གྱུར་པ་དེ་དེ་རེད། རེད་དེ། རེད་པ་དང་རྒྱལ་བའི་གསུང་རབ་དང་དེའི་དགོངས་འགྲེལ་གཞུང་ཆེན་པོ་རྣམས་ཡིན་ཏེ། དེ་ཡང་འཇིག་རྟེན་འདི་ན་གདམས་ངག་སྟོན་པའི་བླ་མ་ཞིག་ལ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ལས་ལྷག་པ་མེད་ཅིང། གདམས་ངག་སྟོན་མཁན། མན་ངག་སྟོན་མཁན་སངས་རྒྱས་བཅོམ་ལྡན་འདས་ལས་ལྷག་པ་ཅིག་ཡོད་མ་རེད། གདམས་ངག་ཀྱང་དེའི་གསུང་རབ་རྣམས་མཆོག་ཏུ་གྱུར་པ་ཡིན་ཏེ། བྱམས་པ་མགོན་པོའི་གསུང། རྒྱུད་བླ་མ་ལས། གང་ཕྱིར། རྒྱལ་ལས་ཆེས་མཁས་འགའ་ཡང་འཇིག་རྟེན་འདི་ན་ཡོད་མིན་ཏེ་ཟེར་དུས། གང་གི་ཕྱིར་ན་རྒྱལ་བ་བཅོམ་ལྡན་འདས་རང་ཉིད་ལས་ཆེས་མཁས་པ་འགའ་ཡང་སྟེ་ཅུང་ཟད་ཀྱང་འཇིག་རྟེན་འདི་ན་ཡོད་པ་མིན་ཏེའམ་མེད་པའི་ཕྱིར་དང། མ་ལུས་དེ་ཉིད་མཆོག་ནི་ཚུལ་བཞིན་ཀུན་མཁྱེན་གྱིས་མཁྱེན་གཞན་གྱིས་མིན་མིན་པ་ཟེར་ཏེ་ཇི་སྙེད་པའི་ཆོས་མ་ལུས་པ་དང་ཇི་ལྟ་བ་དེ་ཁོ་ན་ཉིད། དེ་ཁོ་ན་ཉིད་མཆོག་ནི་ཡིན་ཚུལ། ཇི་ལྟ་བ་བཞིན་དུ་ཀུན་མཁྱེན་གྱིས་དེ་ཉིད་ཀྱིས་མཁྱེན་ཅིང་གང་ཟག་གཞན་གྱིས་མཁྱེན་པ་མིན་པ། དེ་ཡི་ཕྱིར། ད་ཇི་ལྟ་ཇི་སྙེད་ཀྱི་ཆོས་མ་ལུས་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་གཟིགས་ཀྱི་ཡོད། དེའི་ནང་ནས་བས་ཇི་ལྟ་བ། ཕྱིན་ཅི་མ་ལོག་པ། འོ་ད་སངས་རྒྱས་བཅོམ་ལྡན་འདས་ཀྱིས་གཟིགས་པ་ནང་ལྟར་ཞིག་གཞན་དག་སུ་གང་གིས་གཟིགས་མཁན་ཡོད་མ་རེད། གང་ཞིག་གཟིགས་ཤིང་གསུང་བ་ཡིས་མཁྱེན་དང་སྟོན་པ་བླ་ན་མེད། རྒྱལ་བ་རྟེན་ཅིང་འབྲེལ་བར་འབྱུང་གཟིགས་ཤིང་འདོམས་པ་དེ་ལ་འདུད་ཟེར་ཨོ་དེ་རེད་པ། ཁྱོད་ཀྱི་སྨྲ་བ་ཟླ་མེད་པར། མཐོང་བའི་རྒྱུ་མཚན་རྟེན་འབྱུང་གི། ཨོ་དེ་ཟེར་ཏེ། ལམ་འདི་ཉིད་ཀྱིས་གསུང་གཞན་ཡང་ཚད་མར་གྱུར་པའི་ངེས་པ་སྐྱེ། ཅེས་སོགས་སངས་རྒྱས་ཀྱི་བི་གའི་རྟེན་འབྲེལ་གཟིགས་པ་ནང་ལྟར་ཅིག། གཞན་དག་གཟིགས་ཐུབ་མཁན་ཡོད་མ་རེད། ཀུན་མཁྱེན་ཆེ་ཉིད་ཆེ། ཨོ་དེ་རེད། དེའི་ཕྱིར་འོ་ན་མདོ་སྡེ་དཀྲུགས་པ་ལ། ཉེས་པ་ཅི་འགྱུར་ཞེ་ན་གཡོ་སྒྱུ་མེད་པར་ལམ་དྲང་པོར་གསུངས་པས་ན་དྲང་སྲོང་ཆེན་པོ། སངས་རྒྱས་བཅོམ་ལྡན་འདས་ལ་དྲང་སྲོང་ཟེར་ནས་མཚན་ཕུལ་བ་ཡོད་རེད། དྲང་སྲོང་ཆེན་པོ་ཟེར་ཏེ་གཡོ་སྒྱུ་མེད་པར་ལམ་དྲང་པོའི་སྒང་ལ་ཕར་འགྲོ་མཁན་དེ་ལ་དྲང་སྲོང། དྲང་སྲོང་ཆེན་པོ་སངས་རྒྱས་བཅོམ་ལྡན་འདས་རང་ཉིད་ཀྱིས་རང་གི་ལུགས་བཞག་པའི་མདོ་སྡེ་གང་ཡིན་པ་དེ་ལ་སངས་རྒྱས་ཀྱི་གསུང་རིས་སུ་ཕུལ་བའི་བསམ་པས་དྲང་དོན་ལ་ངེས་དོན་དང་ངེས་དོན་ལ་དྲང་དོན་ཡིན་ཞེས་པ་ལྟ་བུ་དང། ཐེག་ཆེན་གྱི་མདོ་བཀའ་མིན་ཞེས་སོགས་ཀྱི་དོན་ལོག་པར་བཤད་པའི་སྒོ་ནས་མི་དཀྲུགས་པའམ་དཀྲུགས་མི་རིགས་པའི་རྒྱུ་མཚན་ཨོ་དེ་རེད། ད་སངས་རྒྱས་ཀྱི་བཀའ་དཀྲུགས་རྒྱུ་ཡོད་མ་རེད། དཀྲུགས་སྟངས་ག་རེ་རེད་ཟེར་ན་སངས་རྒྱས་ཀྱི་བཀའ་དྲང་དོན་དེ་ཚོ་ལ་ངེས་དོན་རེད་ཟེར་ཡ་འདྲ་པོ་དང་ངེས་དོན་གྱི་བཀའ་ལ་དྲང་དོན་རེད་ཟེར་ཡ་འདྲ་པོ་དང་ཨོ་ད་དེ་འདྲ་རེད་ཨ་ནི་སངས་རྒྱས་ཐེག་པ་ཆེན་པོའི་བཀའ་མ་རེད་ཟེར་ཡ་འདྲ་པོ། བྱེ་བྲག་སྨྲ་བ་ཁ་ཅིག་རེ་བ་ད་གེ། འདི་ནི་ཐེག་པ་ཆེན་པོའི་བཀའ། རེ་བ་ད་མ་རེད་ཟེར་རེ་བ་དེ་འདྲ་གསུང་མཁན་ཡོད་རེ་བ། ཨ་ནི་བཀར་སྒྲུབ་ཀྱི་རིགས་པ་ཟེར་ནས་ཐེག་ཐེག་ཆེན་བཀར་སྒྲུབ་ཡ་ད་རིགས་པ་མང་པོ་གསུངས་ཡོད་རེ་བ། ཨོ་དེ་འདྲི་གི། ཨོ་དེ་འདྲི་བྱས་ན། ཨ་ནི་སངས་རྒྱས་ཀྱི་བཀའ་དེ་དཀྲུགས་པ། ཨོ་དེ་ནི་མདོ་དེ་དཀྲུགས་པ་རེད་འགྲོ་གི་རེད། དེས་ཐུབ་པའི་ཆོས་ཀྱི་ཚུལ་ཏེ་ལུགས་བཤིག་པ་ཡིན་པའི་ཕྱིར་དེ་ཡང་དམ་པའི་ཆོས་ལ་ནི་གནོད་པ་བྱས་པ་སྟེ་ཆོས་སྤོང་བའི་སྒྲིབ་པར་འགྱུར་ཏེ་ཞེས་གསུངས་པ་རེད། ད་དེ་འདྲའི་སངས་རྒྱས་ཀྱི་བཀའ་དཀྲུགས་པ་ཡིན་ན་ཆོས་སྤོང་གི་ལས་ཚབས་ཆེན་པོ་བསགས་འགྲོ་གི་ཡོད་རེད། སངས་རྒྱས་ཀྱི་བཀའ་དཀྲུགས་ཡ་ཡོད་མ་རེད། གསུངས་པ་རེད། དེས་ན་དེང་སང་རྒྱལ་བའི་གསུང་རབ་བཀའ་འགྱུར་རིན་པོ་ཆེ། སྣར་ཐང་དཔར་མར་བཀའ་འགྱུར་པོད་གྲངས་བརྒྱ་དང་གཅིག་ལྟ་བུ་ལ།

ཡང་མེད་ན། མི་འཁོར་བ། བསམ་མནོ་མི་འཁོར་བ་བྱེད་ཤེས་ན་འགྲིག་གི་རེད། བདུད་བཞི་ཙམ་ཡང། བསམ་མནོ་མི་འཁོར་བ། དེ་བྱེད་ཤེས་ན་ཡག་ས་རེད། དེ་ནས་བྱེད་རྒྱུའི་འདུ་ཤེས་ཙམ་ཡང་མི་འཁོར་བ། རེད་རེད་བ། ད་ལྟ། བཀའ་འགྱུར་དེ་ཚོ་ད་ཡག་རྒྱལ་བའི་བཀའ་འགྱུར་རིན་པོ་ཆེ་ཟེར་རྩ་ཆེན་པོ་ད་བརྩི་གི་ཡོད་རེད་བ། ཡག། ད་ག་བ་ཡིན་ན་རེད་བ་ད་གཅིག་པ་རེད། ཡག་བཞུགས། མཆོད་ཁང་སྦུག་ལ་ཡག་བཞུགས། ཨ་ནི། དེ་གའི་རིམ་གྲོ་འདྲ་པོ་བྱས་ནས་སྦྱིན་བདག་དམིགས་བསལ་བྱུང་ན་ཨ་ནི་མ་ཞག་ཤས་བཅད་པ་འདྲ་པོ། འདྲ་པོ་དག་གྲོགས་བཅད་ཡ་འདྲ་པོ་དག་ཞག་ཤས་བཅད་ཡ་འདྲ་པོ། འོ་དེ་འདྲི་གི་ཕ་གིའི། རིམ་གྲོ་གི་ཆེད་དུ་ད་བཀའ་འགྱུར་ཀློག་ཡ། མ་གཏོགས། ད་དེ་ནི། ཉམས་ལེན་བྱེད་ཀྱི་ཡིན་ཉམས་ལེན་བྱེད་རྒྱུ་དེ་ག་འདྲི་ཡོད་ནའང་ཟེར་ནས་བཀའ་འགྱུར་སྔོག་མཁན་དེ་ད་ཧ་ཅང་གི་དཀོན་པོ་དཀོན་པོ་ཉིན་མོའི་སྐར་མ་འདྲ་པོ་རེ་ཙམ་རེ་ཙམ་ད་ཡོད་ཀྱི་རེད་བ། འོ་དེ་རེད། དེའི་དགོངས། དེ་རེད། བསམ་མནོ་མི་འཁོར་བ་དང། དེའི་དགོངས་འགྲེལ་ཤིང་རྟ་ཆེན་པོའི་གཞུང་ལུགས་རྣམས་ལའང། ཨ་ནི་ཐོས་པ་དང་རྩོད་པའི་ཚེ། ད་བཀའ་འགྱུར་གྱི་དགོངས་འགྲེལ་དེ། དེ་ནི་ད། ཤིང་རྟ་ཆེན་པོའི་གཞུང་ལུགས། རྗེས་འཇུག་ཆོས་ཉིད་ཀྱི་ད་གསུང། རེད་པ་ད། དཔེར་ན་འདི་ནི་ད། རེད། ད་རྗེ་བཙུན་བྱམས་པ་མགོན་པོའི་གསུང་མངོན་རྟོགས་རྒྱན། དཔེར་ན་ད་བྱམས་ཆོས་སྡེ་ལྔ། དེ་ནི་མགོན་པོ་ཀླུ་སྒྲུབ་ཀྱི་དེ་ནི་རིགས་ཚོགས་དྲུག། ཨོ་ད་དེ་ཚོའི་ད་བོད་གངས་ཅན་གྱི་ཞིང་ན་ད་རྗེ་ཡབ་སྲས་གསུམ་གྱི་གསུང་འབུམ། ཨོ་ད་ཡིག་ཆ་སོ་སོ། དེའི་རྗེས་སུ་འབྲངས་པའི་དེ་ནི་རྗེ་ཡབ་སྲས་གསུམ་གྱི་གསུང་ལ་རྗེས་སུ་འབྲངས་པའི་ཡིག་ཆ་ད་ཡོག་ར་བ་ད་སོ་སོ་སོ་སོ། ཨོ་ད་དེ་ཚོའི་གཞུང། ཁྱད་པར་ཅན་དེ་ཚོ་ཚང་མ་ལོ། དེ་ནས། གཞུང་ལུགས་རྣམས་ལ་ཐོས་པ་དང་ཐོས་པ་བྱེད། ཐོས་པ་བྱེད་མཁན་ཡོད་རེད་བ། ཨ་ནི་རྩོད་པའི་ཚེ་ཆོས་རྭའི་ནང་དུ་འཁོར་བ་ཙམ་མ་གཏོགས་རྩོད་པ་བྱེད་པའི་སྒང་ན་ད། ཡབ་སྲས་གསུང་གསུང་དང། ཡིག་ཆ་དེ་ཚོ་སྒང་ག་ལོ་ད་ལུང་དྲངས་ཡ་འདྲ་པོ་རིགས་པ་བཏང་ཡ་འདྲ་པོ། ཕ་ཆོས་སྡེ་པས་བཟོ་བལྟ་བཟོ་ཡ་འདྲ་པོ་རེད་བ་དང་ཚར་འཁོར་གསུམ་རྒྱབ་ཐུབ་ཡ་འདྲ་པོ་བྱས་ནས་ད་དེ་ཚོ་སྒང་ག་ཀློག་ནས་བས་ཡིག་ཆ་དེ་ཚོ། རེད་བ་ད་ཁས་ལེན་སེམས་གསུམ་དེ་ཚོ་བེད་དེ་བྱས་ནས་བས་རེད་བ།

ཉམས་ལེན་བྱེད་ཡ་མ་གཏོགས་གཞན་ལས་ཀ་ག་གེ་ཡོད་མ་རེད། རེད་བ། ཉམས་ལེན་བྱེད་རན་པ་ན་རང་གི་མི་ཚེ་ཧྲིལ་པོ་ཐོས་བསམ་གྱིས་གང་གཏན་ལ་ཕབ་སྟེ་ཕབ་པ་དེ་ཉམས་ལེན་དུ་དྲིལ་མི་ཤེས་པ། གང་ཡང་མི་ཤེས་པའི་སྒོམ་ཆེན་དུ་འབོད་པ་སོགས་ཀྱི་དྲུང་དུ་ཕྱིན་ནས་ད་གདན་ས་ལ་མར་ལོ་བས་ཉི་ཤུ་སུམ་ཅུ་འོག་དེར་དཔེ་ཆ་ལྟ་ལྟ་ལྟ་རྟགས་གསལ་བཏང་བཏང་བཏང་ཚར་འཁོར་གསུམ་རྒྱབ་རྒྱབ་རྒྱབ། རེད་བ། ཨ་ནི་དགེ་བཤེས་བཏང་ཚར་སོང་ད་ཉམས་ལེན་བྱེད་ཀྱི་ཡིན་ཟེར་ནས། གཞི་ནས་ཉམས་ལེན་བྱ་ཡ་གཅིག་ལབ་ཡང་ཁུག་ཀྱོག་ཅིག་ལ་བསྡད་སྡོད་མཁན་ཡོད་པ་དང། ད་དེ་འདྲའི་ཅིག་ལ། རི་ཁྲོད་ལ་བསྡད་སྡོད་མཁན་འདྲ་བོ་ཅིག་ད། དེ་འདྲའི་ཅིག་ལ་ད་ང། ཉམས་ལེན་བྱ་ཡ་འདི་ལབ་རོགས་གྱིས། ལབ་ན་བྱས་པ་ད། མི་ཤེས་པའི་སྒོམ་ཆེན་དུ་འབོད་པ་སོགས་ཀྱི་དྲུང་དུ་ཕྱིན་ནས། ལྷ་ཡི་སྒྲུབ་ཐབས་རྣམས་སྒྲུབ་ཐབས་དང། ད་དེ་ཚོའི་དྲུང་དུ་ཕྱིན་ན། ལྷ་ཡི་སྒྲུབ་ཐབས་འདྲ་པོ་དང་རྗེས་གནང་འདྲ་པོ་གནང་རྒྱུ་མ་གཏོགས། གཞུང་བཀའ་པོད་ལྔ་ལ་ནི་དོགས་དཔྱོད་བྱེད་ཡ་ག་གེ་ཡོད་མ་རེད་བ། འོང་དེ་རེད། འདི་ནི། གང་ཡང་མི་ཤེས་པའི་སྒོམ་ཆེན་དུ་འབོད་པ་སོགས་ཀྱི་དྲུང་དུ་ཕྱིན་ནས་ལྷ་ཡི་སྒྲུབ་ཐབས་དང་སེམས་ངོ་སྲུང་བ། ལྟས་སེ་བྲག་ར་ཅན་ཡིན་ན་ད་སེམས་སྲུང་ནས་པས་སེམས་ངོ་སྲུང་ནས་པས། གཞན་དག་པས་ག་གེ་བསམ་ན་མ་བསམ་པ་ཞེས་ཅི་ཡང་ཡིད་ལ་མ་བསམ་པར་སོ་སོའི་སེམས་དེ་གཅིག་པུ་སྲུང་བསྡད་ཡ། ཁུག་ཀྱོག་ཅིག་ལ་བསྡད་ཡ་སྲུང་བ་སོགས། བསླབས་ནས་ཉམས་ཉམས་སུ་ལེན་ཁུལ་བྱས་པ་དེ་ནི། ད་དེ་ག་འདྲ་རེད་ཟེར་ན་རྗེ་ཙོང་ཁ་པ་ཆེན་པོས་མང་དུ་ཐོས་ཀྱང་ཆོས་ཀྱིས་ཕོངས་པ་ནི་གསུང་རབ་གདམས་པར་འཆར་བ་མེད་པས་ནོངས། ད་ལོ་མང་པོ་བས་ལོ་ཉི་ཤུ་སུམ་ཅུའི་རིང་ལ་བས་ཐོས་པ་བྱས་ཏེ་སློབ་གཉེར་བྱས་ནས་ད་དེ་ཚར་སོང་དུས་ཉམས་ལེན་བྱེད་མ་ཤེས་ཏེ་ག་རེ་བྱས་པ་རེད་གསུང་རབ་གདམས་པར་མ་ཤར་བའི་རྟགས་བསྟན་པ་རེད། གསུང་རབ་ཤེས་ཀྱི་ཡིན་ན་ཤེས་ཀྱི་ཡོད་རེད་ཆ་ཚང། བས་ཇི་མ་ཇི་བཞིན་པའི་བཤད་རྒྱུ་ཡོད་རེད་བ་མཁས་པ་ཆགས་ཚར་རེད་བཤད་དགོས་ན། གསུང་རབ། ཡིན་ན་ཡང་ཉམས་སུ་ལེན་ཡ་དེ་ལ་ད་ལག་ཐོགས་བསྡད་པ་ར་ཅིག་གསུང་རབ་གདམས་པར་འཆར་བ་མེད་པས་ནོངས་ཞེས་གསུངས་པ་ལྟར་གསུང་རབ་གདམས་ངག་ཏུ་མ་འཆར་བའི་སྐྱོན་དེ་ལྟ་བུ་བྱུང་བ་རེད་ཟེར། ད། དེ་ལྟ་བུ་བྱུང་བ་རེད་རང་རེ་གྲྭ་སའི་དགེ་བཤེས་ཤིག་གིས་ད་སྔ་མ་སྐྱབས་རྗེ་བདེ་ཆེན་སྙིང་པོ་བཞུགས་པའི།